གསུམ། བ་མོ་དང་བུ་མོ། གནའ་སྔ་མོ་འབྲོག་བདག་གླེན་ལྐུགས་ཞིག་ཡོད་པས། ཁོས་ཉིན་ཞིག་རིན་གོང་ཆེན་པོ་རག་ཆེད་རང་ཁྱིམ་གྱི་བ་མོ་འདི་བཙོང་བར་ཕྱིན། འོན་ཏེ། ཉིན་གསུམ་སོང་ཡང་བ་མོ་ཉོ་མཁན་གཅིག་ཀྱང་མ་བྱུང་བས་འབྲོག་བདག་སེམས་ཁྲལ་ཆེན་པོ་ལངས། སྐབས་དེར་ཨ་ཁུ་སྟོན་པ་དང་འཕྲད། ཨ་ཁུས་ཁྱེད་ཀྱི་བ་མོ་ཉོ་མཁན་མི་འདུག་གམ་ཞེས་དྲིས་པས། འབྲོག་བདག་གིས་ངས་ཉིན་གསུམ་རིང་བ་མོ་འདི་ཡག་པོ་ཡོད་ལུགས་དང་རིན་གོང་འཚམ་པོ་ཡོད་པའི་སྐོར་ཇི་ལྟར་བཤད་ཀྱང་ཉོ་མཁན་གཅིག་ཀྱང་མི་འདུག་ཅེས་ལན་བཏབ། ཨ་ཁུས་ང་ལ་ཐབས་ཤེས་བཟང་པོ་ཞིག་ཡོད་པས་ཁྱེད་ཀྱིས་བ་མོ་ཁྲིད་དེ་ངའི་རྗེས་ལ་ཤོག་ཟེར་བས། འབྲོག་བདག་གིས་ཀྱང་དེ་ལྟར་བྱས། དེ་རྗེས་ཨ་ཁུས་མི་ཚོགས་ཀྱི་ཁྲོད་དུ། བ་མོ་འདི་ཤེད་ཤུགས་ཆེ་ལ་ན་སོ་དར་བ་དང། ད་དུང་ཁོག་ནང་བེའུ་འཁོར་ནས་ཟླ་དྲུག་ཙམ་སླེབས་པས་གཅིག་ཉོས་ན་གཅིག་ཕུལ་རྒྱུ་ཡིན་ཞེས་སྨྲས། སྐབས་དེར་མི་མང་པོ་རུབ་ཡོང་ནས་མི་ཞིག་གིས་གོང་ཚད་ཆེན་པོ་སྤྲད་དེ་ཉོས། འབྲོག་བདག་གིས་ཨ་ཁུར་ཐུགས་རྗེ་ཆེ་ཞུས་ཏེ་དངུལ་རྣམས་འཁྱེར་ནས་ནང་དུ་ལོག། འབྲོག་བདག་ནང་དུ་སླེབས་སྐབས་ཡང་ཁོའི་བུ་མོར་སློང་ཆང་གཏོང་མཁན་མང་པོ་སླེབས་ཡོད་པ་དང། ཁོའི་བཟའ་ཟླས་རང་གི་བུ་མོའི་གཤིས་རྒྱུད་བཟང་ལུགས་དང། ཁ་འབྲས་སྐྱེ་མཚར་ལྡན་པ་སོགས་ཀྱི་སྐོར་མང་དག་ཅིག་སྐུ་མགྲོན་རྣམས་ལ་བཤད་པའི་མཇུག་ཏུ། ད་བུ་མོར་མགྱོགས་པོ་འགྲོ་སྟངས་བཟོ་རྒྱུ་ཡིན་ཞེས་བཤད། སྐབས་དེར་འབྲོག་བདག་གིས། ཁྱོད་ཁ་བཙུམ་ཞེས་ཟེར་བཞིན་དུ་སྐྱེས་དམན་དེ་ལོགས་ཤིག་ཏུ་ཁྲིད་ནས། དེ་ལས་ང་ལ་ཐབས་ཤེས་བཟང་པོ་ཞིག་ཡོད་པས་དེ་སྤྱད་ན་བུ་མོར་སློང་ཆང་གཏོང་མཁན་དེ་བས་མང་བ་ཡོང་བ་མ་ཟད། དེ་ལས་ལྷག་པའི་ཕྱུག་བདག་ཀྱང་ཡོང་སྲིད་ཅེས་སྨྲས་ཏེ་སློང་ཆང་གཏོང་མཁན་རྣམས་ལ། སང་ཞོགས་ངའི་སྒོ་རྩར་ཕེབས་དང། བུ་མོ་སུར་སྟེར་ཐག་གཅོད་བྱེད་ཀྱི་ཡིན་ཞེས་བཤད། ཕྱི་ཉིན་ཞོགས་པར་འབྲོག་བདག་དེས་སྔ་པོ་ནས་ཡར་ལངས་ཏེ་སྒོ་རྩར་འདི་ལྟ་བུའི་རྩ་ཚིག་ཅིག་སྦྱར། སློང་ཆང་གཏོང་མཁན་གྲོགས་པོ་རྣམ་པ་ཚོ། བདག་གི་བུ་མོའི་སྐྱེ་འབྲས་ནི་ལྷ་ལས་མཚར་བ་ཞིག་ཡོད་པ་མ་ཟད། ད་དུང་མངལ་འཁོར་ནས་ཟླ་དྲུག་ཙམ་ཕྱིན་ཡོད་པས་གཅིག་སློང་ན་གཅིག་འབུལ་རྒྱུ་ཡིན། བསོད་ནམས་འབྱོར་བ་རྒྱས་པའི་མི་ཚང་ཕྱུག་པོའི་གཞོན་ནུ་རྣམས་སློང་ཆང་དུ་ཕེབས་པར་དགའ་བསུ་ཞུ་ཞེས་འཁོད་ཡོད་པས་འདིར་སློང་ཆང་དུ་ཡོང་མཁན་ཚང་མ་རྩ་ཚིག་དེ་མཐོང་བ་དང་ཕྱིར་ལོག་བྱས་སོ།